སི་ཏཱ། དེ་རིང་སྟག་ལུང་གི་སྐྱེས་སྐར་རེད། ཁྱེད་རང་གི་སྐྱེས་སྐར་ད་ང་མ་ཐེ་ཡ་ག་རེ་ཡིན་ན། ཡང་མིན་ན་སོར་མོའི་ངོས་ནས། ཚོད་བཟུང་གནང་ན་དྲག་རེད་པ། ངས་བྱེད་ཐུབ་མི་འདུག། ད་ནི་ཉི་མའི་སྐོར་ལ་ཁྱེད་ཚོས་མཐོང་སོང་ཨ། ང་བློ་སྟོབས་དུ་མེད་ལ། སྡུག་རུས་འཁྱོག་ཐབས་རྩ་མེད། ངས་སྟག་ལུང་ལ་ཐ་མ་སོ་ལོ་ཉི་ཤུ་ལྷག་ཙམ་རེད། སྟག་ལུང་སྐྱེས་སྐར་བཏང་མྱོང་ཡོད་ཀྱི་མ་རེད། བྱས་ཙང། སྟག་ལུང་གིས་ད་བར་སོ་སོའི་སྐྱེས་སྐར་དེ་རིང་ཡིན་པ་ཧ་གོ་ཡོད་ཀྱི་མ་རེད།

དངོས་གནས་བྱས་ན་དེ་རིང་གི་ཉིན་མོ་དེ་ངས་དགའ་འོས་པའི་ཉིན་མོ་ཞིག་རེད། ཡིན་ནའི་ད་ལྟ་དེ་རིང་ངའི་སྡུག་བསྔལ་གྱི་ཉིན་མོར་གྱུར་བཞག། སྤྱི་བསྡོམས་ལི་ལགས། ཐུགས་སྐྱོ་མ་གནང། སྔ་ཕྱི་མ་གཏོགས། ཁྱེད་གཉིས་མ་བུ་གཉིས་ངོས་འཛིན་གནང་གི་རེད། སྐབས་དེ་དུས།

གལ་སྲིད་ཚུར་རག་པ་ཡིན་ན། གཉེན་མེད་ཞུས་བསྡད་ཡོད་མ་རེད། སྤྱི་སྡོམ་ལི་ལགས། གཡུག་ཞུ། ད་གཡུག་ཞུ་ཤེས་མེད། ཡ། ང་ཚོ་སྟག་ལུང་ལ་སྐྱེས་སྐར་བཏང་འདུག།

གནས་ཚུལ་འདི་ཡང་སྙིང་སུས་ཡང་བར་ལབ་པ་རེད། སྤྱི་བསྡོམས་ལི་ལགས། ཁྱེད་རང་གིས་ང་ཚོར་དོགས་པ་གནང་གི་ཡོད་མ་རེད་པཱ། ངས་ཁྱེད་ཚོར་དོགས་པ་ག་ནས་བྱེད་པ། གནས་ཚུལ་འདི་དངོས་གནས་ཡ་མཚན་པོ་འདུག། ཡར་བ་རྒྱག་མི་དེ་ཡང་སྙིང་སུ་ཡིན་ན། སྤྱི་བསྡོམས་ལི་ལགས། ཁྱེད་རང་དགོངས་པ་ཡག་པོ་བཞེས་གནང་དང། གསང་བ་འདི། ཧ་གོ་མཁན་ད་དུང་སུ་ཡོད་རེད། ཅི་ཐུབ་ནི་ལ། མི་ཁྱེད་རང་ངོ་ཤེས་མིན་འགྲོ། དཔེར་ན། དེ་སྔོན་ཁབ་ལུད་རྒྱུ་བཞིན་ན། གནོད་སྤོ་བའི་མི། ཡང་སྨྲས་ན། ཁྱེད་རང་རྒྱུས་ངོ་ཡོད་པའི་མི།

རང་སྔོན་མ། ལི་ཤང་ཁ་བསླུས་གྱོད་གཞིའི་ནང་གི་གནོད་འཚེ་ཕོག་མཁན་ཡིན་ཟེར་གྱི་ཡོད་པས།
རེད། ང་དེ་སྔོན་མི་གསུམ་གྱི་ལག་ཏུ་གནོད་འཚེ་ཕོག་མཁན་ནང་གི་གཅིག་པོ་དེ་ཡིན། བྱས་ན་པར་དེ་སུའི་རེད། ཁོ་ངའི་པཱ་ལགས་དུང་ཀོང་མིན་རེད། ངའི་མིང་རང་ལ་དུང་ཤིང་ཟེར་གྱི་ཡོད། ལོ་ཉི་ཤུའི་གོང་ལ་ངའི་པཱ་ལགས་དམག་ལོག་གནང་ནས་ང་ཚོའི་གྲོང་ཚོའི་ཚུན་ཀྲང་ལ་བདམས་པ་རེད། དེ་ནས་གོང་རིམ་འབོད་སྐུལ་ལྟར་གྲོང་ཚོའི་དབུལ་སྒྲོལ་ཕྱུག་འགྱུར་གྱི་སྣེ་ཁྲིད་གནང་བ་རེད། ཡིན་ནའི་སྐབས་གཅིག་རིང་དབུལ་སྒྲོལ་ཕྱུག་འགྱུར་གྱི་ལམ་སྣེ་རྙེད་ཡོད་མ་རེད། དེ་དུས་ལིའི་ཞང་གི་ཤང་ཀང་བཟོ་ཚོང་ཀུང་སི་དེས་ང་ཚོའི་གྲོང་ཚོ་ཡོངས་ཀྱི་གྲོང་མིར་མགོ་སྐོར་བཏང་བ་རེད། མགོ་སྐོར་ག་འདྲས་སེ་བཏང་བ་རེད། ངས་ཁྱེད་རང་ལ་ཅ་ལག་ཅིག་མིག་སྟོན། ཅི་དང་ཡང་ལགས། ཅི་དང་ཡང་ལགས། འདི་ག་རེ་ཡིན་མེད་མཁྱེན་གྱི་ཡོད་ཀྱི་མ་རེད། དྲང་པོ་བྱས་ན་ངས་ཅ་ལག་འདི་ག་རེ་ཡིན་མེད་གསལ་པོ་ཤེས་ཀྱི་ཡོད། ག་འདྲས་ཤེས་ཀྱི་ཡོད། འདི་སྐབས་དེ་དུས་ཀྱི་ཕུལ་བྱུང་གི་ཁབ་ལོ་རྣམ་གྲངས་རེད། དགོས་རིགས་མ་རེད།

བྱས་ན་གནས་ཚུལ་འདི་གཞུག་གུ་ག་འདྲས་སེ་བསྡུས་པ་རེད། ཞིང་མའི་ཤི་གཏམ་ཁང། ཞིང་མའི་ཤི་གཏམ་ཁང་ག་རེད།
ལོ་ཉི་ཤུའི་གོང་ལ། ཁྲི་གསུམ་ལྷག་ཙམ་འདི་ང་ཚོ་ཏུང་ཚང་གྲོང་ཚོའི་གྲོང་ཚོ་ཡོངས་ཀྱི་ལོ་གཅིག་དཀའ་ལས་བརྒྱབ་པའི་དངུལ་ཅི། མི་མང་པོ་ཅིག་དངུལ་དེའི་ཆེད་དུ་བུ་ལོན་བཟོ་བཞིན།

ཕྲུ་གུ་འདི་ངའི་སྤུན་ཕྲུག་རེད། ད་ལོ་ལོ་བདུན་སླེབས་ཀྱི་ཡོད་རེད། ལོ་བདུན་གོང་ལ་ནང་གནས་ཚུལ་ལྷག་ཕྲུ་གུ་འདིའི་ཨ་མ་འགྲིམ་འགྲུལ་བྱུར་རྐྱེན་ཐོན་བྱས་གྲོངས་པ་རེད། ཕྲུ་གུ་འདི་བརླགས་ཤག་ད་ལྟ་བར་དུ་རྙེད་ཡག་མི་འདུག་སྐབས་དེ་དུས་ཏུའུ་ཁྲོན་གྲོང་ཁྱེར་ནང་བརླགས་པ་རེད། ཁྱེད་རྣམ་ཚོས་དྭ་ཕྲུག་ཁང་དེར་ཕྲུ་གུ་འདི་ཡོད་མེད་ཅིག་འཚོལ་ཙམ་གནང་རོགས། ལགས་སེ། ངས་འཚོལ་རོགས་ཞུས་ཆོག།